རྣམ་པ་ཚོ་ཀུན་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན་དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། Canada གྲོང་ཁྱེར Toronto ནང་གནས་པའི་བོད་པའི་སློབ་ཕྲུག་ཁག་ཅིག་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་དུ་གཏོང་རྒྱུའི། སཱི་ཤེས་ཡོན་གྱི་བསླབ་གཞི་འདི་སློབ་ཁྲིད་གནང་ཡར་འགོ་འཛུགས་གནང་རྗེས་ད་ཧ་ལམ་ཟླ་བ་གཉིས་ལྷག་ཙམ་འགྲོ་གི་ཡོད་རེད། ད Toronto ལ་ཆ་བཞག་པ་ཡིན་ན་ཨ་ནི་སཱི་ཤེས་ཡོན་གྱི་བསླབ་གཞི་འདི་སློབ་ཁྲིད་གནང་ཆོག་པའི་ཨ་ནི་མཐུན་སྦྱོར་བའི་སྦྱོང་བརྡར་རག་མཁན་བུ་མོ་བཞི་ཡོད་པ་ཤེས་རྟོགས་བྱུང། དེའི་ནང་ནས་ད་མཐུན་སྦྱོར་བའི་སྦྱོང་བརྡར་རག་མཁན་བཀྲ་ཤིས་སྒྲོལ་མ་ལགས་ཨ་ནི་ད་རེས་ཞལ་པར་ཐོག་ལ་ཡང་གདན་འདྲེན་ཞུས་ཡོད་བཀྲ་ཤིས་སྒྲོལ་མ་ལགས་ཐུགས་རྗེ་གནང་ཨ་ནི་བཀྲ་ཤིས་བདེ་ལེགས། བཀྲ་ཤིས་ལེགས་ཀུན་བཟང་ལགས། ལའོ་ཨ་ནི་ངས་ཁྱེད་རང་ལ་ཡང་ཐོག་མར་དེ་བཀའ་འདྲི་ཞུ་ཡས་ཡིན། ད་ཁྱེད་རང་ཚོ་བུ་མོ་བཞི་ལ་ད་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་ཨ་ནི་སཱི་ཤེས་ཡོན་གྱི་མཐུན་སྦྱོར་བའི་སྦྱོང་བརྡར་དེ་རག་ཡོད་རེད་ཨ་ནི་མཐུན་སྦྱོར་བའི་སྦྱོང་བརྡར་དེ་དུས་ཡུན་ག་ཚོད་རིང་བྱེད་དགོས་ཀྱི་ཡོད་དང། དེ་བཞིན་དེའི་ནང་ལ་ཡང་སྦྱོང་བརྡར་མང་པོ་ཅིག་བྱེད་དགོས་ཀྱི་ཡོད་པའི་ཁོངས་ནས་ད་གཙོ་བོ་ག་རེ་ག་རེ་བྱེད་དགོས་ཀྱི་འདུག་གས་དཔེ་ཅིག་གསུངས་དང་ད།
ང་རང་ཚོ་ད་ལྟ་བུ་མོ་བཞི་རེད Toronto ནས་བུ་མོ་བཞི་སཱི་ཤེས་ཡོན་གྱི་སྦྱོང་བརྡར་དེ་རག་པ་རེད། ཨ་ནི་དེ་རག་ཆེད་དེ་རག་ག་སོགས་ལ་དུས་ཡུན་དེ་ཟླ་བ་བདུན། རེད། འཛིན་གྲྭ་བྱེད་ཡས་འདི་ཟླ་བ་བདུན་བྱས་ཨ་ནི་འདི་རྗེས་ལ་ནང་སྦྱོང། Assignment། ཟེར་གི་རོགས་འདི་གའི་འདི་བྱས་ལ་ཟླ་བ་གཉིས་ཤིག་འགྱངས་ཡས་ཡོད་རེད་ད། ཁྱོན་བསྡོམས་བྱས་ཟླ་བ་དགུ་ནང་ལ་ཚར་འགྲོ་གི་ཡོད་རེད་ལ། ཨ་ནི་འདི Emory University ནས་རེད། ཨ་ནི་འདི་ནང་ལ་ད་ལྟ་ང་རང་ཚོའི་སྦྱོང་བརྡར་བྱས། གཙོ་ཆེ་ཤོས་གཅིག་ད་ང་རང་ཚོ་གི་ག་ཟེར་དགོས་རེད། སཱི་ཤེས་ཡོན་འདི་སློབ་ཕྲུག་ཚོ་ལ་བསླབ་པ་ཡིན་ན་ཨ་ནི་འདི་བསླབ་སྟངས་ག་འདྲས་བསླབ་དགོས་ཡོད་མེད་ཨ་ནི་བསླབ་སྟངས་ཟེར་དགོས་རེད། མཐུན་སྦྱོར་བ་བྱེད་ན་མཐུན་བྱེད་སྟངས་ག་འདྲས་བྱེད་དགོས་ཡོད་མེད་ཨ་ནི་འདི་སྐོར་ལ་རེད་རེད་ལ་ཨང།
ཨ་ལས་ལགས་སོ་ཨ་ནི་ད་འདི་ནང་ལ་མཐུན་སྦྱོར་བ་གི་སྦྱོང་བརྡར་རག་དུས་ཙམ་པ་ཨ་ནི་མཐུན་སྦྱོར་བས་ཀྱི་ཐོག་ནས་ཨ་ནི་སྤུ་གུ་ཚོ་ལ་ཡང་སློབ་ཁྲིད་བྱེད་སྟངས་ག་འདྲ་ག་འདྲ་བྱེད་དགོས་ཡོད་པ་དེ་ཡོད་དུས་ཙམ་པ་ཨ་ནི་ད་འདི་ནང་ལ་ད་ཁྱེད་རང་གི་འདུག་ཟེར་ཟེར་བ་ཡིན་ན་ཕན་ཐོགས་ཆེ་ཤོས་ར་ཅིག་གལ་ཆེ་ཤོས་ར་ཅིག་ག་རེ་ད་དཔེ་མཚོན་རེ་ཞུས་པ་ཡིན་ན་ག་རེ་རག་ཅིག་སྲིད་འབྱོར།
སྦྱོང་བརྡར་དེ་བྱས་ཙང་ང་རང་ཚོ་བུ་མོ་བཞི་ད་ལྟ། བསྟན་འཛིན་གཡུ་སྒྲོན་ལགས་བསྟན་འཛིན་ཆོས་བཟང་ལགས་ཨ་ནི་བསྟན་འཛིན་བརྩོན་འགྲུས་ལགས་བྱས་ནས་ང་རང་ཚོ་བཞི་སྦྱོང་བརྡར་དེ་བྱས་པ་རེད། དེ་བྱས་པའི་རྒྱུ་རྐྱེན་ལ་བརྟེན་བྱས་ཨ་ནི་ང་རང་ཚོ Toronto ལ་སིའི་གི་འཛིན་གྲྭ་དེ་ད་ལྟ་ཉིད་རང་གིས་གསུངས་པ་ནང་བཞིན་གཟའ་སྤེན་པ་ཁ་སང་སྔོན་མ་དེ་གཟའ་ཉི་མ་བྱས་པས་ད་ད་ང་ཚོ་གཟའ་སྤེན་པ་ལ་བསྒྱུར་བ་རེད། དེ་ང་ཚོ་གི་ཁྲིད་ཐུབ་ཀྱི་ཡོད་རེད། ཨ་ནི། འདི་ནང་ལ་ད་ང་ཚོའི་བསླབ་པའི། བསླབ་པའི་ཟེར་བ་རེད་ཡ། བསླབ་པའི་ལ་ན་འགྲིག་གི་མི་འདུག་ར་ཁ་ན་སིའི་ནང་ལ། སིའི་སློབ་ཚན་ནང་གལ་ཆེ་ཤོས་དེ་ཡ། ནམ་རྒྱུན་ནང་བཞིན་དགེ་རྒན་ཡར་ལངས་བྱས་པུ་གུ་ལ་བསླབ་སློབ་ཁྲིད་ཁྲིད་པ་ནང་བཞིན་མིན་པ་བྱས། དེ་ང་རང་ཚོ་ཟུར་ལ་བསྡད་བྱས་ནས་ནི་གང་ཐུབ་ཐུབ་སློབ་ཕྲུག་ཁོ་རང་ཚོ་ལ། ཁ་སོར་འདི་ནང་ལ། འཛུལ་ཞུགས་བྱེད་ཡ་དང་སློབ་ཕྲུག་ཁོ་རང་ཚོ་གི་བསམ་བློ་ལ་ང་ཚོ་གི་ག་རེ་བཤད་ཀྱི་འདུག་ཡོད་རེད་བ་ཁོ་ལ་དོ་སྣང་བྱས་བྱས་འདི་ལ་དཔག་པས་ནི་ང་ཚོ་གི་ཁོ་ཚོ་གི་བསམ་བློ་འདི་སྔོན་མ་ལས་ཕྱུག་རུ་བཟོ་ཡ་གི་ཨ་ནི་འབད་བརྩོན་བྱེད་དགོས་ཀྱི་ཡོད་རེད་ཨ་ནི་འདི་ནང་ད་ང་ཚོ་ཁྲིད་ཡའི་གཙོ་ཆེ་གཙོ་ཁ་སོ་རེད་གཙོ་བོ་འདི་ག་འདི་འདི་འདྲ་ར་བ་ཞིག་རེད་དང་པོ་འདི་དཔེ་ན་ཆ་བཞག་ན། སྙིང་རྗེའི་སྐོར་ལ་ར། རང་དང་གཞན་ལ་སྙིང་རྗེ་གོང་འཕེལ་བྱེད་སྟངས་སྐོར་ལ་རེད། ཨ་འདི་འཛིན་གྲྭ་འདི་ཁ་སང་ང་ཚོ་ཟླ་བ་ཕྱི་ཟླ་བརྒྱད་པ་ནང་ཁྲིད་ཚར་བ་རེད། ཨ་ནི་ད་ག་ནང་བཞིན། འདི་རྗེས་ལ་ནི་ང་རང་ཚོའི་ད་ལྟ་སེམས་ཀྱི་ནུས་སྟོབས་གོང་འཕེལ་བྱེད་ཡ། ཨིན་ཇི་ཐོག་ནས་ཞུས་ན་འདི Resiliency། Building Resiliency ལབ་བྱས Chapter། ལེ་ཚན་དེ་ང་ཚོ་ཁྲིད་ཚར་བ་རེད། ཨ་འདིའི་ཐོག་ན་ད་འདི Resiliency འདི་ད་ལྟ་ནུས་སྟོབས་གོང་འཕེལ་བྱེད་ཡ་འདི་ཨ་ནི་ཤུགས་ཆེན་པོ་ཅིག་ཆགས་ཡོད་རེད་སིའི་ལེ་ཚན་ནང་ནས་ར། ནི་དེའི་ནང་ལ་ནི་དམིགས་བསལ་གྱི་ཁ་ཤས་ཞུ་བ་ཡིན་ན་ང་རང་ཚོའི་གི་ཁ་སོ་ལུས་ཀྱི་ཚོར་བ་འདི་ཚོ་ལ་དོ་སྣང་བྱེད་སྟངས་ར་དེ་ནང་བཞིན་གྱི་ནི་སོ་སོ་གི་མྱོང་བའི་ཚོར་བ Emotion དེ་གའི་དེ་ལ་དོ་སྣང་བྱེད་སྟངས་ནི་དེ་འདྲའི་སྐོར་ལ་ང་ཚོ་གི་ཤུགས་ཆེན་པོ་ཅིག་དུས་ཚོད་བཏང་དགོས་ཀྱི་ཡོད་རེད་དེའི་མཉམ་དུ་ལ་ནི་ད་ལྟ་ཁ་སོ་རེད་ལུས་ཀྱི་ཚོར་བ་དང་ནི་མྱོང་བའི་ཚོར་བ་དེ་ཚོ་སོ་སོ་ལ་ཀྱང་ཡོང་བའི་སྐབས་ལ་རྡབ་གསིག་ཐེབས་ཡག་དེ་འདྲས་ཅིག་བྱུང་བ་རེད་ཟེར་ན་ནི་འདི་ཡང་མར་འཇམ་ཡག་ཆེད་དུ་ལ་ག་འདྲས་ང་ཚོ་གི་འཇམ་བཅུག་པ་ག་འདྲས་བྱེད་ཐུབ་ཀྱི་རེད་དེ་ང་ཚོ་ཚང་མས་བྱེད་ཐུབ་ཀྱི་རེད་ཨ་ནི་ག་འདྲས་བྱེད་ཐུབ་ཀྱི་རེད་དེ་འདྲའི་སྐོར་ལ་ཡང་ང་ཚོ་གི་ཁ་སོ་རེ་གྲོས་བསྡུར་བྱེད་ཀྱི་ཡོད་རེད་དེ་ནང་ལ་སྒོམ་རྒྱ་དང་གནད་ཀ་ཁ་ཤས་ཅིག་ཡོད་རེད་དེ་ང་ཚོས་སྤུ་གུ་ཚོ་ལ་སྤུ་གུ་ཚོ་མཉམ་དུ་གྲོས་བསྡུར་བྱེད་དགོས་པ་རེད་ཨ་དེ་འདྲས་བྱས་ཨ་ནི་དེ་མཉམ་དུ་ལ་སྣོད་བསྡུ་ཡས་ནི་ཁ་སོ་རེ་ང་ཚོ་གི་ཚོར་སྣང་དེ་ཚོ་ཡང་ང་རང་ཚོའི་བསམ་བློ་བཏང་སྟངས་མཐོང་འདོད་དེ་ཚོ་ཆེན་པོ་བཟོས་སྟངས་བྱམས་དང་སྙིང་རྗེ་དང་ད་ག་ནང་བཞིན་གྱི་བདེ་སྐྱིད་དེ་ང་ཚོ་གཅིག་པུ་གཅིག་ལ་མིན་པར་སོ་སོ་རང་ལ་གཅིག་པུ་མིན་པར་སོ་སོའི་ཉེ་འགྲམ་མི་གཞན་པ་ཚང་མ་ལ་དགོས་ཀྱི་ཡོད་རེད་ད་ག་ནང་བཞིན་སྤྱི་ཚོགས་ནང་སྡོད་མཁན་མི་ཚང་མ་ལ་དགོས་ཀྱི་ཡོད་རེད་ད་ག་ནང་བཞིན་འཛམ་གླིང་འདི་ནང་གནས་མཁན་མི་ཚང་མ་ཞིག་ལ་དགོས་ཀྱི་ཡོད་ལབ་ནི་གོ་མཐོང་རྒྱ་ཆེ་རུ་ཆེ་རུ་བཏང་ཡག་གི་ཡ་ནི་དེ་འདྲའི་གི་ཁ་སོ་རེད། སློབ་ཚན་བཅའ་བོ་བཅས་ང་ཚོས་ཁྲིད་ཀྱི་ཡོད་རེད། འདི་སློབ་ཚན་ང་ཚོས་ཁྲིད་ཀྱི་ཡོད་ལ་རེད་མ་ཤེས། འདི་ཚང་མ་སྔོན་མ་ནས་སློབ་ཁྲིད་འདི་སློབ་ཚན་འདི་གའི་ཚང་མ་གཏན་འབེབས་བྱས་ཚར་ཡོད་རེད། འདི་ད་ལྟ Emory University ད་དུང་གཙོ་ཆེ་ཤོས་འདི་ད་ལྟ་གནད་འགག་ཆེན་པོ་ཅིག་ད་ལྟ SEE ད་ལྟ་ང་རང་གཉིས་ད་ལྟ་ཉིད་རང་གིས་ང་ལ་དྲི་བ་དང་ང་ལ་ལན་རྒྱག་ཐུག་ཡ། ད་ལྟ་གནས་ཚུལ་འདི་ཆགས་ཡ་དེ་དང་པོ་དེ་ལོ་རྒྱུས་ནས་མར་བལྟས་པ་རེད་རེད་ན། ད་ལྟ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རང་གི་དགོངས་གཞི་རེད་དེ། ང་རང་ཚོ་ཕྱི་ལོགས། ག་ཟེར་དགོས་རེད་ཕྱིའི་སློབ་སྦྱོང་གཅིག་པོ་མིན་པར་ནང་གི་སློབ་སྦྱོང་ལ་ད་དོ་སྣང་བྱེད་དགོས་འདུག་སོ་སོ་ནང་གི་ཁོར་ཡུག་ཡོད་ར་ལུས་ཀྱི་ནང་ལུས་ཀྱི་ཁོར་ཡུག་དང་ནང་སེམས་ཀྱི་ཁོར་ཡུག་ལ་ད་ཨ་ནི་དོ་སྣང་ཆེན་པོ་བྱེད་དགོས་འདུག་དགོངས་བྱས་ཨ་ནི Emory University མཉམ་དུ་ལ Partnership བྱས་བྱས་ནས་ནི་ཁོ་རང་ཚོ་ད་ལྟ་དེ་སློབ། ད་ལྟ་ང་རང་ཚོ་སློབ་ཚན་ཁྲིད་ཡ་དེ་ཚང་མ་སྔོན་མ་ནས་ལོ་ཉི་ཤུ་འགྲོ་ཡིན་ས་རེད་ཕལ་ཆེར་འདི་ནང་ལ་ཨ་ནི་སློབ་སྟོན་པ་ཉིས་བརྒྱ་ཀྱི་འཛམ་གླིང་ག་བ་ག་ས་ནས་སློབ་སྟོན་པ་ཡོང་བྱས་ཁོང་ཚོས་དཀའ་ལས་བརྒྱབ་བཞག་ནས་ད་ད་ལྟ་ང་ཚོ་ལ་ག་ཟེར Curriculum ལབ་ཀྱི་རེད་གཏན་འབེབས་བྱས་པའི་སློབ་ཁྲིད་འདི་གའི་དེ་ཚང་མ་ང་རང་ཚོ་ལག་པ་ལ་ཡོད་རེད་ཨ་ནི་འདི་ང་ཚོ་གི་ག་ཟེར་ད་དུས་ནས་མར་སྤུ་གུ་ཚོ་ལ་བསླབས་བྱས་དེ་ཁ། མཐུན་སྦྱོར་བྱས་རྗེས་དེ་འདྲའི་ཅིག་ཡོད་རེད་ལགས། ད་ག་ནང་བཞིན་ད་དེ་གོང་སྤེལ་བསམ་བློ་གཏོང་སྟངས་གོང་སྤེལ་བྱས་རྗེས་དེ་མཉམ་དུ་ལ་གལ་ཆེ་ཤོས་གཅིག་ང་ཚོ་གི་རྟེན་འབྲེལ་གྱི་རིག་པ། Interdependence། ང་ཚོ་ཚང་མ་གཅིག་ལ་གཅིག་ལ་བརྟེན་ནས་བསྡད་ཡོད་རེད་ཟེར་ཨ་ནི་གཙོ་ཆེ་ཤོས་ནི་དེ་འདྲའི་རེད་ཅིག་ཁྲིད་ཀྱི་ཡོད་རེད་ལགས།
ལགས་ལགས་སོ་ད་ལྟ་ཁྱེད་རང་གིས་གོང་དུ་གསུངས་སོང་ཨང། དོན་དངོས་ལ་བྱས་ན Toronto ལ་ཡ་ད་ད་སློབ་ཕྲུག་ཚོ་ལ་གཟའ་ཉི་མ་ཆར་ཅན་ད་ད SEE ཤེས་ཡོན་གྱི་སྦྱོང་བརྡར་དེ་སྐོར་བས་ད་སློབ་ཁྲིད་དེ་གནང་གི་ཡོད་རེད་ད་ད་ཕྱིས་སུ་གཟའ་སྤེན་པ་ལའང་གནང་གི་ཡོད་རེད། མ་རེད་གཟའ་ཉི་མ་ནས་ང་ཚོ་དུས་ཚོད་གཟའ་བརྗེ་དེ་བྱས་ལ་རྒྱུ་རྐྱེན་ལ་བརྟེན་བྱས་ནས་གཟའ་སྤེན་པ་ལ་བསྒྱུར་བ་རེད་ལགས།
ཨ་ལས་ད་གཟའ་བོ། ཨ་ལས་ད་གཟའ་ཉི་མའི་ཚབ་ལ་ད་གཟའ་སྤེན་པ་ཆར་ཅན། རེད་པས། ལགས་སོ། ལགས་རེད། ལགས་རེད། ཨ་ལས། ལགས་ལགས་སོ་ད་ད་ལྟ་ཁྱེད་རང་གིས་གོང་དུ་གསུངས་སོང་བ་ད་འདི་གའི་སྤུ་གུ་ཚོ་མཉམ་དུ་ལ་ཡ། གཟའ་སྤེན་པ། ཆར་ཅན། ཨ་ནི། ད། སེམས་ཀྱི་ནུས་སྟོབས་གོང་འཕེལ་དུ་གཏོང་སྟངས་རེད། ད་ག་ནང་བཞིན་སྙིང་རྗེ། བྱམས་སྙིང་རྗེ་འདི་ཨ་ནི་སོ་སོ་ལ་དགོས་ཀྱི་ཡོད་པ་ནང་བཞིན་གཞན་ལའང་དགོས་ཀྱི་ཡོད་པ་འདི་འདྲའི་ཐོག་ལ་ཡ། ཕར་ཚུར། ད།

འདི་ལ་རྒྱབ་སྐྱོར་གནང་མཁན་ཟེར་དགོས་རེད་ད་ང་ཚོ་ལ་ལམ་སྟོན་གནང་མཁན་གཙོ་ཆེ་ཤོས་གཅིག་ད་ལྟ་ཚེ་དབང་ཕུན་ཚོགས་ལགས་རེད་ཨ་ནི་ཚེ་དབང་ཕུན་ཚོགས་ལགས་ཀྱི་ཁོ་རང་སྔོན་མ་ནས Brazil ལ SEE གི་ཉམས་མྱོང་ཆེན་པོ་འདུག SEE སློབ་ཚན་འདི་ཐོག་ལ་ད་ག་ནང་བཞིན་ད་ལྟ་ང་ཚོ Toronto ལ་ད་ཨ་ནི་ང་ཚོ་བུ་མོ་བཞི་འདི་ནང་ལ་འཛུལ་ཞུགས་ཁ་སྦྱོང་བརྡར་འདི་ནང་འཛུལ་ཞུགས་བྱས་ནས་བྱས་རོ། ཨ་ནི་ད་ལྟ་བར་དུ་ལ་ད་སློབ་ཁྲིད་ཁྲིད་བསྡད་ཡོད་ར་ད་ལྟ་བར་དུ་ལ་ནི་ཚེ་དབང་ཕུན་ཚོགས་ལགས་ཁོ་རང་གིས་ང་ཚོ་ལ་ལམ་སྟོན་གནང་གི་ཡོད་རེད། ཨ་ནི་འགོ་ཁྲིད་ཀྱི་ཡོད་རེད་འདི་ངས་ག་རེ་ཟེར་དགོས་རེད། འགོ་ཁྲིད་ནི་ཁོ་རང་རང་རེད། ཨ་ནི་ཁོ་རང་གི་རྒྱབ་སྐྱོར་ལ་བརྟེན་བྱས་ང་ཚོ་གི་སྤྱི་ཟླ་བརྒྱད་པ་ལ་ངས་བསམ་པ་ལ་ད་སྤྱི་ཟླ་བརྒྱད་པ་ལ་ཁ་སང་ང་ཚོའི་འཛིན་གྲྭ་འདི་ཚར་བ་ནས་བྱས་སྦྱོང་བརྡར་འདི་ཚར་ནས་ཨ་ནི་ང་ཚོ་ལ་ལག་ཁྱེར་ར་ཚང་མ་བྱས་བྱས་ནས། ཚབ་འཛིན་གྲྭ་འཚོགས་ཐུབ་པ་བྱས་ཏེ། ག་རེ་ཟེར་བ་རེད། ཚེ་དབང་ཕུན་ཚོགས་ལགས་རང་གིས་གལ་སྲིད་རྒྱབ་སྐྱོར་དེ་གནང་མེད་ན་ང་ཚོས་འཚོགས་ཐུབ་ཡོད་ནམ་མེད་ནམ་བསམ་ནས་ང་རང་དོགས་པ་འདུག་རོ། ཨ་ནི་ཁོང་རང་ཉི་མ་དང་པོ་ནས་བྱས་ཨ་ནི་ད་ལྟ་ཡིན་ན་ཡང་ཨ་ནི་ང་ཚོ་འཛིན་གྲྭ་ཁྲིད་བསྡད་པའི་སྐབས་སུ་ལ་གཟའ་སྤེན་པ་ད་ད་ལྟ་གཟའ་སྤེན་པ་ལ་ཁྲིད་བསྡད་པའི་སྐབས་སུ་ལ་ཆར་ཅན་ཕེབས་བྱས་ཨ་ནི་ང་རང་ཚོ་ལ་ཡང་སློབ་སྟོན་ག་རེ་གནང་དགོས་འདུག་གནང་གི་ཡོད་རེད་ང་རང་ཚོ་ད་ལྟ་པར་རྒྱག་ཡས་ར་བ་འདྲ video རྒྱག་ཡས་དེ་ཚོ་ད་དུང་ཡང་གནང་གི་ཡོད་རེད་རྟག་པར་བྱས་ཨ་ནི་དེ་ལ་དངོས་གནས་གལ་སྲིད། ཡང་ང་ཚོ་ལས་ཀ་ག་རེ་བྱས་ནས་འདི་རྒྱབ་སྐྱོར་གནང་མཁན་དང་ང་ཚོ་ལ་ད་ལྟ་དམིགས་བསལ་གྱི་སྲིད་ཡིག་གི་སློབ་སློབ་ག་ཚོད་སློབ་ཚན་འདི་ག་དེ་གསར་བ་ཡིན་ཙང་ང་རང་ཚོ་ལ་ག་ཚོད་རེད་མཐུན་སྦྱོར་བ་ང་རང་ཚོ་ལ་ད་དེ་གོ་རྟོགས་དེ་ཚོ་གསར་བ་ཡིན་ཙང་ནི་ག་ཚོད་ང་རང་ཚོ་གཅིག་པོ་ལང་ཀ་ལག་པ་ལ་ཡོད་ན་དེ་ཁག་པོ་ཆགས་ས་ཆགས་ཡོད་ཀྱི་རེད་ང་ཚོའི་འགོ་ཚུགས་ཐུབ་ཡོད་ནམ་མེད་ནམ་བསམ་པའི་ཡང་དོགས་པ་ཞིག་འདུག་ལགས་ཨ་ནི་ད་ལྟ་ཉིད་རང་གི་དྲི་བ་འདི་ད་ལྟ་ག་རེ་ཉམས་མྱོང་ག་རེ་བསགས་སོང་རག་ལ་ཉམས་མྱོང་འདི་ཟླ་བ་གཉིས་ནང་ལ་སྤུ་གུ་ཚོ་ལ། ཚེ་འདི་འཛིན་གྲྭ་གཞན་པ་ནང་བཞིན་གྱི་ལམ་སང་ཨང་རྩིས་དང་ཚན་རིག་འདྲ་བོ་དེ་འདྲ་ཡིག་ཚད་བཏང་བྱས་ལམ་སང་ཨང་ཀི་ལེན་ཡ་དེ་འདྲ་ཅིག་མེད་ན་ཡང་ཡིན་ནའི་དཔེར་ན་ཆ་བཞག་ན། ད་འཛིན་གྲྭ་གི་འཛིན་གྲྭ་དང་པོ་འདི་ཚོགས་པ་རེད་ལགས་འཛིན་གྲྭ་གཉིས་པ་འདི་ནང་ཟླ་བ་རེ་ལ་ང་ཚོ་དེབ་སྐྱེལ་གསར་བ་བྱེད་ཀྱི་ཡོད་རེད་དེ་ནང་ལ་ཡང་ཚེ་དབང་ཕུན་ཚོགས་ལགས་ཀྱིས་ཕྱག་རོགས་གནང་གི་ཡོད་རེད། ཨ་ནི་དེབ་སྐྱེལ་གསར་བ་བྱེད་དུས་ཙམ་པ་ལ་ཨ་ནི་སྤུ་གུ་ཉི་ཤུ་རྩ་བཞི་ནས་སྤུ་གུ་བཅོ་བརྒྱད་ཡང་བསྐྱར་དེབ་སྐྱེལ་བྱས་སོང་ལ། ཨ་ནི་འདི་ལ་རྣམས་ལ་བརྒྱ་ཆ་ཉི་ཤུ་རྩ་བཞི་ནས་སྤུ་གུ་བཅོ་བརྒྱད Sorry སྤུ་གུ་ཉི་ཤུ་རྩ་བཞི་ནས་བཅོ་བརྒྱད་ཡང་བསྐྱར་དེབ་སྐྱེལ་བྱས་ན་ཨང་ཀི་དེ་ཤུགས་ཆེན་པོ་རེད་བསམ་གྱི་འདུག་ཨ་ནི་ཕ་མ་ཚོས་ནས་འདི་ལ་ད་ག་ནང་བཞིན་ཅིག་ཕན་ཐོགས་པ་ཅིག་གཟིགས་ཀྱི་ཡོད་རེད།

འཛིན་གྲྭ་གཉིས་པ་དེ་ཆུ་ཚོད་ད་ལྟ་འཛིན་གྲྭ་གསུམ་པ་དེ་འགྲོ་ཡས་ར་འཛིན་གྲྭ་གསུམ་པ་དེ་ལེ་ཚན་གསུམ་པ་དེ་ད་ལྟ་ཕྱི་ཟླ་བཅུ་བ་ནས་འགོ་བཙུགས་ཡས་ལ་ཡ་ང་ཚོ་དེབ་སྐྱེལ་བྱེད་དུས་ཙམ་པ་ལ་ག་རེ་ཟེར་སྤུ་གུ་ཉི་ཤུ་རྩ་ལྔ་ནས་སྤུ་གུ་ཉི་ཤུ་ཡང་བསྐྱར་དེབ་སྐྱེལ་བྱས་སོང་ལ་སོང་ཙང་དེ་སྤུ་གུ་མང་རུ་དང་ནི་སྤུ་གུ་དེ་ཚོ་ཡང་བསྐྱར་ཡོང་ཡས་ཀྱི་འདོད་པ་ཡོད་དུས་ཙམ་པ་ལ་ནི་དེ་གི་ཡང་ཁོ་རང་ཚོ་ནས་ཕན་ཞིག་ཐོགས་ཀྱི་ཡོད་ཐོགས་ཀྱི་ཡོད་ས་རེད་བསམ་གྱི་འདུག་རེད་འོ་དེ་འདྲ་ཡིན་ན། ཨ་ནི་སྤུ་གུ་ཚོས་དོ་སྣང་ཡག་པོ་བྱེད་ཀྱི་འདུག། དང་པོ་དེ་བ་ལ་སྤུ་གུ་ཚོ་གསར་བ་སླེབས་ཙང་ཁོ་རང་ཚོ་ལ་ཡིན་ནའི་སྤུ་གུ་ཕན་ཚུན་ཕར་ཚུར་གསར་བ་རེད་བ་ལ་ཁོ་རང་ཚོ་ཁོ་རང་ཚོ་ནང་ཁུལ་ངོ་ཤེས་ཀྱི་མེད་ཙང་ང་རང་ཚོ་ཡང་གསར་བ་མི་མང་པོ་ཅིག་གསར་བ་ཡིན་ཙང་ནི་ཁོ་ཚོ་ལ་ཏོག་ཙམ་ཅིག་འཚེར་སྣང་དང་ཞེད་སྣང་དང་ངོ་ཚ་ཏོག་ཙམ་ཅིག། འགྲོ་བ་དང་ནི་ད་ལྟ་ང་ཚོ་ཟླ་བ་གཉིས་སུ་འགྲོ་ཚར་བའི་རྗེས་ལ་ཨ་ནི་ཕྲུ་གུ་ཚོ་ཁོ་རང་ཚོའི་ནི་བློ་བདེ་བོ་འདྲ་བོ་ཅིག་ཆགས་པ་བྱས་ནས་འཛིན་གྲྭ་ནང་ལ་དོ་སྣང་དོ་སྣང་ཤུགས་ཆེན་པོ་དག་གནང་ཞིང་འཛིན་གྲྭ་ནང་ལ་བྱེད་སྒོ་དེ་གས་དེ་བྱེད་དུས་ཙམ་པ་ལ་ཡིན་ནའང་ཕྲུ་གུ་ཚོ་གིས་འཛུལ་ཞུགས་ཡག་པོ་བྱེད་ཀྱི་འདུག་ཨ་ནི་ཁོ་རང་ཚོས་འདི་འདྲ་ལ་བལྟས་ན་ནི་ཕན་ཡོན་ཡོད་པའི་བཟོ་འདྲ་ཞིག་འདུག་ལ།
ལགས་ལགས་སེ་བཀྲ་ཤིས་སྒྲོལ་མ་ལགས་ཐུགས་རྗེ་གནང། ཨ་མི་རི་ཀའི་མངའ་སྡེ་འཇོར་ཇི་ཡའི་གྲོང་ཁྱེར་ཨེ་ཏི་ལན་ཏྲ་ནང་རྟེན་གཞི་བྱས་པའི་ཨི་མོ་རི་གཙུག་ལག་སློབ་གཉེར་ཁང་ནས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་དུ་གཏོང་རྒྱུའི་སཱི་ཤེས་ཡོན་གྱི་བསླབ་གཞིའི་མཐུན་སྦྱོར་བའི་སྦྱོང་བརྡར་ཐོབ་མཁན་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ནང་ཡོད་པའི་བོད་པའི་བུ་མོ་བཞི་བྱུང་ཡོད་པ་དེ་དག་ནི། བསྟན་འཛིན་བརྩོན་འགྲུས་ལགས་དང་བསྟན་འཛིན་ཆོས་བཟང་ལགས་བསྟན་འཛིན་གཡུ་སྒྲོན་ལགས་དེ་བཞིན་སྐུ་ཡི་བཀྲ་ཤིས་སྒྲོལ་མ་ལགས་བཅས་ཡིན་པ་དང་ཁོང་རྣམ་པས་གྲོང་ཁྱེར་ཊོ་རོན་ཊོ་ནང་གནས་འཁོད། རང་ལོ་དགུ་ནས་བཅུ་གཉིས་བར་སླེབས་པའི་བོད་པའི་སློབ་ཕྲུག་ཁག་ཅིག་ལ་རེས་གཟའ་སྤེན་པ་ཆར་ཅན་སཱི་ཤེས་ཡོན་གྱི་སློབ་གསོའི་སྐོར་ལ་སློབ་ཁྲིད་དམ་ཡང་ན་སྦྱོང་བརྡར་གྱི་བྱེད་སྒོ་ཁག་སྤེལ་གྱི་ཡོད་པའི་སྐོར་ལ། འདི་ནས་མཐུན་སྦྱོར་བ་བཀྲ་ཤིས་སྒྲོལ་མ་ལགས་སུ་བཅར་འདྲི་ཞུས་པའི་དུམ་བུ་དང་པོ་དེ་གཟའ་འཁོར་སྔོན་མ་རྒྱང་བསྲིངས་ཞུས་ཟིན་པ་ཡིན། ད་རེས་དེའི་འཕྲོས་རྣམས་སྙན་སྒྲོན་ཞུ་ཡས་ཡིན། ད་སཱི་ཤེས་ཡོན་གྱི་བསླབ་གཞི་འདི་ཁྱེད་རང་ཚོས་དེ་གའི་ཕྲུ་གུ་ཚོ་ལ་ཡང་སློབ་ཁྲིད་གནང་པའི་སྐབས་ལ་ཡང་ད་དཀའ་ངལ་ཆེ་ཤོས་ར་ཅིག་ག་རེ་འཕྲད་ཀྱི་འདུག་གས། དཀའ་ངལ། དཀའ་ངལ་ཆེ་ཤོས་གཅིག་དེ་ད་ལྟ། ང་རང་ཚོ་ད་ལྟ། སཱི་ཤེས་ཡོན་དེ་སློབ་ཁྲིད་བྱེད་བསྡད་པའི་སྐབས་སུ་ལ། ཨ་ནི་ད་གིན་ཞུས་པ་ནང་བཞིན། སློབ་ཁྲིད་ག་རེ་ག་རེ་བྱེད་དགོས་ཡོད་མེད་དང་བྱེད་སྒོ་དེ་གས་དེ། དཔེར་ན་ཞུས་ན class activities དེ་གས་དེ་ཡིན་ན་ཡང། ཕ་གི། གཏན་འབེབས་བྱས་པའི། སློབ་ཁྲིད་ནང་ལ་ཚང་མ་ཡོད་རེད་ཨ་ནི། ང་རང་ཚོའི་སློབ་ཁྲིད་ཁྲིད་ཡའི་ད་ལྟ་ཁྲིད་ཡའི་ཁྲིད་ས་དེ་སློབ་ཕྲུག་དེ་གའི་དེ་གའི་ལོ་དེ། ཅི། ལོ Sorry ལོ་དགུ་པ་ནས་བྱས་ལོ་བཅུ་གཉིས་བར་དུ་ལ་རེད། ཨ་ནི། ཁོ་རང་ཚོ་ལ་སློབ་ཁྲིད་ལོ་ལ་དཔག་པའི་ཨ་ནི་སློབ། ག་ཟེར་དགོས་རེད། འཛིན་གྲྭའི་ནང་བྱེད་སྒོ་ག་རེ་ག་རེ་བྱེད་དགོས་ཡོད་ཚང་མ་གཏན་འབེབས་བྱས་ནས་ཡོད་རེད། ད་དེ་ང་ཚོ་གིས་ཕར་ཁྲིད་དུས་ཙམ་པ་ལ་ཨ་ནི་ཁྲིད་སྟངས་ཅིག་ཡོད་རེད་བ་ལ། ཨ་ནི་ཁྲིད་སྟངས་དེ་ཨ་ནི་ག་འདྲས་ཁྲིད་ཀྱི་ཡིན་པ་དེང་སང་གི་འཕྲུལ་ཆས་གསར་བ་དེ་འདྲ་བེད་སྤྱོད་བཏང་བྱས Technology བེད་སྤྱོད་བཏང་བྱས་ཨ་ནི་དེ་འདྲས་ཁྲིད་ཀྱི་ཡིན་པ་ཡང་ང་རང་ཚོ་ནམ་རྒྱུན་ཁ་ནས་བཤད་ཡའི་ནི་ཡོད་རེད་བ་དེ་འདྲས་ཁྲིད་ཀྱི་ཡིན་པ་ནི་གང་གི་ནུས་པ་ཆེ་ཡོང་ས་རེད་བ། འཕྲུལ་ཆས་བེད་སྤྱོད་བཏང་བྱས་ཡག་ག་སི་མ་རེད་ནི་གང་གི་ནུས་པ་ཆེ་ཡོང་ས་རེད་འོ་དེ་གི་ལ། དོ་སྣང་བྱེད་ཡ་ལ་ཨ་ནི་ང་ཚོ། ག་ཟེར་མཐུན་སྦྱོར་བ་ཚོ་གིས་དོ་སྣང་བྱེད་དགོས་ཀྱི་འདུག་དུས་ཚོད་བཏང་དགོས་ཀྱི་འདུག་ནང་ལས་བྱེད་དགོས་ཀྱི་འདུག་ཨ་འདི་གི་དེ། གི་བྱས་ཨ་ནི་གཉིས་པ་དེ། ཨ་ནི་ང་ཚོ་གི། དཀའ་ངལ་གཉིས་པ་དེ། དེ་འདྲ་འདི་རེད་ཤག། ག་ཟེར་དགོས་རེད། རེད་དེང་གི་དེབ་གཉིས་པ་དེ་དེ་ན་ཚུར་བུད་དུ་ད་དུས་ཚོད་བཏང་དགོས་ཀྱི་ཡོད་རེད་ར་ང་ཚོ་གི་ང་རང་ཚོ་ནས་ནང་ལས་བྱེད་དགོས་ཀྱི་ཡོད་རེད་ཨ་ནི་གལ་ཆེ་ཤོས་ད་ག་རེ་ཟེར་དཀའ་ངལ་ཟེར་དགོས་རེད་ད་ག་རེ་ཟེར་དགོས་རེད་ད་དེ་ང་རང་ཚོ་སྦྱོང་བརྡར་བྱེད་དགོས་ཡོད་གལ་ཆེ་ཤོས་གཅིག་ད་ང་རང་ཚོ་མཐུན་སྦྱོར་བ་ང་རང་ཚོ་ནས་ད་ཕར་འཛིན་གྲྭ་ནང་ག་རེ་ཁྲིད་པ་དེ་ང་རང་ཚོ་ཡང་ཉམས་ལེན་བྱེད་དགོས་ཀྱི་རེད་དེ་ང་རང་ཚོ་འཛིན་གྲྭ་ང་རང་ཚོ་གི་ག་རེ་ཟེར་དགོས་རེད་མཐུན་སྦྱོར་བ་གི་ལག་འཁྱེར་རག་དུས་ཙམ་པ་ལ་འཛིན་གྲྭ་འགྲོ་འཛིན་གྲྭ་ཅིག་འགྲོ་ཡོད་ར་ལ། སྦྱོང་བརྡར་ཅིག་འགྲོ་བའི་སྐབས་སུ་ཁོང་ཚོ་དེ་ག་རང་གསུང་གི་རེད། ཨ་ནི་སུ་གཙོ་ཆེ་ཤོས་དེ་ནི་སོ་སོའི་འོས་སོ་སོ་ང་རང་ཚོ་ནས་མཐུན་སྦྱོར་བ་ང་རང་ཚོ་ནས་དེ་གས་དེ་ཉམས་ལེན་བྱེད་དགོས་རེད། ཨ་ནི་ཉམས་ལེན་བྱས་བྱས་ཨ་ནི་སྤུ་གུ་ཚོ་ལ་ཅིག་བཤད་དུས་ཙམ་པ་ལ་ཡིན་ནའི་ཨ་ནི་ཁོ་གདེང་ཚོད་ནས་ཡོང་གི་རེད། ཨ་ནི་སོ་སོ་གིས།

རེད་དང་ཐོག་མར་གཞན་ལ་ལབ་ཡག་ལ་ཨ་ལས་སོ་སོས་ལག་ལེན་དུ་བཀལ་དགོས་རེད་པ་སོ་སོས་མ་བྱས་མི་ལ་བྱོས་ཟེར་ལབ་ན་ལིང་ཉན་གི་མ་རེད་པ་འདི་གསུང་གི་ཡོད་རེད་པ་ལགས་འོ་ད་ཁྱེད་རང་གི་འདུག་མ་འདུག་ཐུགས་བསམ་ཅིག་བཞེས་པ་ཡིན་ན་ད་ལྟ་སྤུ་གུ་ལོ་དགུ་ནས་བཅུ་གཉིས་བར་ལ་ད་འདི་འདྲའི་བྱམས་སྙིང་རྗེ་བྱེད་སྟངས་རེད་ཨ་ནི་སོ་སོའི་སེམས

ད་ཚད་ལྡན་ཟེར་དགོས་རེད་པས་ད་གང་ད་མི་པོ་མི་ཡག་པོ་ཅིག་ཆགས་ཀྱི་རེད་དགོངས་ཀྱི་འདུག་ད་འདི་གི་ད་ད་ད་སི་ཤེས་ཡོན་ཟེར་ནས་མི་འདུག་ཨ་ནི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་དུ་བཏང་ཡག་གི་བསླབ་གཞི་འདི་ཨ་ནི་སྤུ་གུ་ཚོ་ལ་མར་གོ་རྟོགས་སྤེལ་ཡག་གི་ཕྱག་ལས་འདི་གནང་པའི་བརྒྱུད་ནས་ཨ་ནི་མ་འོངས་པ་ལོ་ཁ་ཤས་ཅིག་གི་རྗེས་ལ་བཟང་པོ་ཅིག་ཆགས་ཀྱི་རེད་དགོངས་པའི་གདེང་ཚོད་འདི་འདྲའི་ཡོང་གི་འདུག་གས་ཁྱེད་རང་ཐུགས་ལ། ཏན་ཏན་ཡོང་གི་འདུག་ལགས་དེ་ཁོ་ཚོ་ལ། དེ་དངོས་གནས་ཡིད་ཆེས་ཡོད་ཨ་ནི་དེ་སོང་ཙང་ཨ་ནི་འཛིན་གྲྭ་ནང་ཁྲིད་དུས་ཙམ་པ་ཡིན་ནའི་ང་རང་འདྲ་བོ་ཆ་བཞག་ན། འཛིན་གྲྭ་ཁྲིད་དུས་ཙམ་པ་ཡིན་ནའི་རེད་ཨ་ནི་དེ་ག་ནང་བཞིན་གྲ་སྒྲིག་བྱེད་པའི་སྐབས་སུ་ལ་ཡིན་ནའི་དེ་རང་སེམས་ཤུགས་ག་རེ་ཟེར་དགོས་རེད། དེ་སེམས་ཤུགས་ཆེན་པོ་ཅིག་ཡོང་གི་འདུག་ལགས་འོ། དེ་ཕན་ཐོགས་ཀྱི་རེད་བསམ་བྱས། ལགས་འོ། ལགས་ལགས་སོ་ཨ་ནི་འདི་དང་ཆབས་ཅིག་ད་ངས་འདི་བཀའ་འདྲི་ཞུས་ན་འགྲིག་གི་ཡོད་མེད་གང་ཤེས་ཁྱེད་རྣམས་ཚོ་བུ་མོ་བཞི་ཡོད་རེད་ད་ཨི་མོ་རི་གཙུག་ལག་སློབ་གཉེར་ཁང་ནས་ད་ད་མཐུན་སྦྱོར་བའི་ད་སྦྱོང་བརྡར་འདི་རག་ཡོད་རེད་ཨ་ནི་ད་ཕ་གིར་དངོས་སུ་བདུན་ཕྲག་ཆ་བཞག་ན་ད་ད་ད་གཟའ་ཉི་མ་ཡིན་ན་གཟའ། ཉི་མ་རེད་ད་ད་གཟའ་སྤེན་པ་ལ་ཚུར་རྒྱུགས་བྱས་ཕ་གིར་སློབ་ཁྲིད་གནང་གི་ཡོད་རེད་ཨ་ནི་དུས་ཚོད་ཆུ་ཚོད་རེ་རེར་ཉིན་ལྟར་རེ་བཞིན་གཏང་གི་ཉིན་ལྟར་རེ་བཞིན་མིན་བདུན་ཕྲག་རེར་གཏང་གི་ཡོད་རེད་ཨ་ནི་དེ་ཚོ་ཚང་མ་ཞོར་ལ་གནང་གི་ཡོད་རེད་ཨ་ནི་ཁྱེད་རང་ཚོ་ལ་ཡང་ཅིག་ཅིག་ག་རེ་ཞུ་དགོས་རེད་ད་གླ་ཕོགས་ཞུས་ནས་མི་འདུག་འདི་འདྲའི་ཏེས་ར་འུར་གནང་གི་ཡོད་རེད་ཡང་དང་བླངས་ཐོག་ནས་གནང་གི་ཡོད་རེད། ང་ཚོ་ད་ལྟ་དང་བླངས་ཡིན། ཨ་ནི་ཡིན་ན་ཡང་ད་ལྟ་སློབ་ཁྲིད་དེ་ཕ་མ་ཚོ་ནས་སྤུ་གུ་རེ་རེ་ནས་སྒོར་མོ་ཉི་ཤུ་ཉི་ཤུ་ཟླ་བ་རེ་རེ་ལ་ང་ཚོ་གི་ད་ལྟ་དེབ་སྐྱེལ་བྱེད་པའི་སྐབས་ལ་ཟླ་བ་གཉིས Sorry ཟླ་བ་རེ་རེ་ལ་ཨ་ནི་སྒོར་མོ་ཉི་ཤུ་ཉི་ཤུ་ལེན་གི་ཡོད་རེད་སྤུ་གུ་རེ་རེ་ལ་ཨ་འདི་ང་རང་ཚོ་གི་ད་ལྟ་དེབ་སྤུ་གུ་ཚོ་ལ་ད། མཐུན་རྐྱེན་འཛོམས་པོ་ཡོང་བའི་ཆེད་དུ་ལ་དེབ་ཆས་དང་ཨ་ནི། ཏུ་གླ་པའི་ཆེད་དུ་ལ་ག་རེ་ག་རེ། བེད་སྤྱོད་བཏང་དགོས་འདུག་དེ་གས་དེ་འགྲོ་སོང་བཏང་ཡས་དང་ནི་དག་གནང་བཞིན་ཡང་སྤུ་གུ་ཚོ་ལ་སྐྱིད་པོ་ཡོང་བའི་ཆེད་དུ་ལ། ག་ཟེ་བ་རེད། མཚམས་མཚམས། དཔེར་ན་བྱས་ན་ཁ་སང་ཟླ་བ་དེ་ལ་ང་ཚོ་གི Pizza Party ཞིག་བཏང་བ་རེད་འོ་དེ་འདྲ་འདྲ་བོ་གི། ཨ་ལས། སྤུ་གུ་ལ་ཕར། དོ་སྣང་ད་དུང་ཡང་ཡག་ག་ཡོང་ཡས་དང་དག་གནང་བཞིན་ཡང་སྤུ་གུ་ཚོ་ལ་སྣང་བ་སྐྱིད་པོ། འདྲ་བོ་བྱེད་གི་ཁོར་ཡུག་ཅིག་ཡ་བཟོ་དགོས་འདུག་ཨ་དེ་འདྲའི་གི། ག་རེ་ཟེར་བ་རེད་མཐུན་རྐྱེན་ཡོང་ཡས་ཀྱི་ཆེད་དུ་ལ་ང་ཚོ་བེད་སྤྱོད་བཏང་ཡས་ཀྱི་འཆར་གཞི་ཡོད་ལ། ཨ་ལས་ཨ་ནི། ད། ད་ལྟ་ཁྱེད་རང་ཚོ་བུ་མོ་བཞི་ཡོད་རེད་མཐུན་སྦྱོར་བ། གི་སྦྱོང་བརྡར་རག་མཁན། དེ་ནང་ནས་ཁྱེད་རང་ལ་ཆ་མཚོན་པ་ཡིན་ན། ཁྱེད་རང་གིས་ད་དེའི་སྦྱོང་བརྡར་དེ། གནང་རྗེས་ཨ་ནི་བོད་པའི་སྤུ་གུ་ཚོ་ལ་ཡང་དེ་འདྲའི་འཁྲིད་ཡས་ཀྱི་དགོངས་པ་དེ་ཁྱེད་རང་ག་འདྲ་འཁོར་སོང།
དེ་དང་པོ་ང་ཚོའི་ཟླ་སྙིང་ལོ་ཡིན་པ་ཡོད་ཟླ་སྙིང་ལོ་ཅན་ཟླ་སྙིང་ལོ་དབྱར་ཁ་དུས་ཚོད་ལ་དེ་འདྲ་གངས་ལྗོངས་ཆོས་ལྡན་གླིང་ང་རང་ཚོའི་སྤྱི་ཁང་ཡོད་ར་ལ་ཀྲོ་རོན་ཀྲོ་གི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་ལ་དེ་འདྲ SEE གི་སློབ་སློབ་ཚན་ཁྲིད་མཁན་དེ་འདྲ

དེ་ཙམ་མ་དེའི་སྔོན་ནས་ང་རང་ཉིན་ཐོ་ལག་ཁར་བཙུགས་རེད་དེ་ང་རང་དོ་སྣང་བྱུང་སོང་དེ་འོ་དེ་ཡག་པོ་ཞིག་འདུག་ཨ་བསམ་རེད་རོ་ཨ་ནི་ང་རང་ཕ་ཡའི་འཛུལ་ཞུགས་ཤོག་ཁ་འབྲི་འདུག་བསམ་པ་ལ་ཨ་ནི་ཁོ་རང་ཚོ་གི་སྤུ་གུ་ལོ་ཚད་འདུག་ཨ་ནི་ང་ཚོ་ལོ་རྒན་པ་ཡིན་ཙང་ཨ་འདི་ན་འཛུལ་ཞུགས་བྱས་མི་འདུག་དེ་ནས་ང་ཚོ Observer བྱས་ནས་དོ་སྣང་བྱེད་ཡས། རུ་ཁག་ནང་ལ་ཐུགས་རྗེ་ཆེ་ཞུ། ལ་འོང་ལ་འོ་དེ་འདྲ་བྱས་དང་དེས་ན་ཟུར་ཉན་ནང་ལ་དོ་སྣང་བྱེད་མཁན་ནང་ལ་ཨ་ནི་འཛུལ་ཞུགས་བྱས་པ་ཡིན། ཨ་ནི། ཁོ་རང་ཚོའི་སློབ་ཁྲིད་གནང་སྟངས་དང་དེ་གས་དེ་དང་ཨ་ནི། དེ་སློབ་ཚན་ཁོ་རང་དང་ལ་དཔེ་མ་སྲིད། ཡག་པོ་མཐོང་སོང་ཨ་ནི་ཡག་པོ་མཐོང་སོང་ཨ་ནི་དེ་བྱས་ལ། དེང་སང་གི་སྤྱི་ཚོགས་ནང་ལ་དགོས་ཡས་ཅིག་ཏན་ཏན་དགོས་ཡས་དང་ཕན་ཐོགས་ཡས་ཀྱི་ནུས་པ་ཡོད་གི་ཅིག་མཐོང་སོང་ཨ་ནི་འདི་ལ་ཨ་ནི་འདི་ཚར་བ་བྱས་ལ་ཨ་ནི་ད་ལྟ། ཚེ་དབང་ལགས་དེབ་བསམ་པ་འདུག་ཨ་ནི་ཚེ་དབང་ལགས་ལ། ཨ་ནི་གཞུག་མ་དེ་འདྲས་ཀྱི་ཡང་ག་རེ་རོགས་རམ་དགོས་ཡོད་ན་རེད་ག་རེ་ནས Volunteer དེ་འདྲས་དགོས་ཡོད་ན་ཨ་ནི་འབྲེལ་བ་བྱེད་རོགས་གནང་ཟེར་ཞུས་པ་ཡིན། ཨ་ནི་དེ་ཚོ་བསམ་པ་ད་ཨ་འདྲས་སློབ་ཁྲིད་ཐད་དེ་འདྲས་ད་བསམ་བློ་འཁོར་མ་སོང་ལ་ཨ་ནི་དེ་འདྲས་ཞུས་ནས་ཨ་ནི་རྗེས་ལ་ཨ་ནི་ཟེར་ན་སློབ་ཁྲིད་ཅིག་ག་ཟེ་བ་རེད་སློབ་སྦྱོང་ཅིག་གནང་དགོས་རེད་ཟེར་ན་སྦྱོང་བརྡར་འདི་གནང་དགོས་ཟེར་ན་ཨ་ནི་འདི་སྐོར་ལ་ཚེ་དབང་ལགས་ཀྱིས་འབྲེལ་བ་བྱས་སོང་ཨ་ནི་འདི་ནང་ལ་ཨ་ནི་ང་རང་འཛུལ་ཞུགས་བྱས་ཡིན་ཨ་ནི་དེ་འདྲས་བྱས་ནས་ཨ་ནི་སྦྱོང་བརྡར་འདི་ག་ཟེ་བ་རེད Course འདི་བྱས།